བཀུར་འོས་གསན་མཁན་ཡོངས་ལ་ཐོག་མར་ཆོས་སྒྲ་ཞེས་པའི་སྒྲ་དེབ་བརྒྱུད་ལམ་འདིར་ཕེབས་གནང་བར་སྙིང་ཐག་པ་ནས་དགའ་བསུ་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། སྔོན་ལ་ངས་ངོ་སྤྲོད་ཅིག་ཞུས་ན། ངའི་མིང་ལ་སློབ་དཔོན་པད་མ་བསྟན་དར་ཟེར་གྱི་ཡོད། ང་རྣམ་གྲོལ་གླིང་དགོན་པའི་བཤད་གྲྭ་ནས་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་སློབ་དཔོན་གྱི་བསླབ་པ་མཐར་སོན་པ་ཞིག་ཡིན། བརྒྱུད་ལམ་འདིའི་མིང་བྱང་ལ་ཆོས་སྒྲ་ཞེས་པ་ནི་ཆོས་འཆད་ཉན་བྱེད་པའམ་ཆོས་དཔེ་ཀློག་པའི་སྒྲ་ཡི་དོན་ཡིན། གསན་མཁན་རྣམ་པ་ཚོ། བརྒྱུད་ལམ་འདིའི་མིང་བྱང་དང་མཐུན་པར་འདིའི་ནང་དུ། ཁྱེད་རྣམ་པས་ཐབས་མཁས་ལ་ཐུགས་རྗེ་དང་ལྡན་པའི་བདག་ཅག་གི་སྟོན་པ་རྫོགས་པའི་སངས་རྒྱས་ཀྱི་མཛད་རྣམ་དང་ཁོང་གི་གསུང་ཆོས་ཁག་སྟབས་བདེའི་ལམ་ནས་རིན་མེད་ཐོག་གསན་ཐུབ་ཀྱི་རེད། ཆོས་སྒྲ་ཞེས་པའི་སྒྲ་དེབ་ཀྱི་བརྒྱུད་ལམ་འདི་བཟོ་ཡག་གི་རྒྱུ་མཚན་ནི། སྤྱིར་བཏང་དུས་ཚོད་དང་བསྟུན་པའི་གོམ་འགྲོས་ཅིག་ཡིན་ཟེར་ན་ཡང་འགྲིག་ས་རེད། ལྷག་པར་དུ། ང་ཚོའི་སྤྱི་ཚོགས་ནང་ལ། བོད་སྐད་མཁྱེན་མཁན་ཡོད་ན་ཡང་ཡི་གེ་ཀློག་མི་མཁྱེན་པ། འགའ་ཤས་ལ་ཀློག་རྒྱུའི་མཁྱེན་ཆ་ཡོད་ན་ཡང། ལས་ཀ་ལ་བྲེལ་བའི་སྟབས་ཀྱིས་ཀློག་རྒྱུའི་ཁོམ་ལོང་མེད་པ་རྣམས་ལ་གཙོ་བོ་དམིགས་ནས། ཁོང་རྣམ་པ། ལམ་ཁ་ལ་ཡར་མར་ཕེབས་དུས་དང་ཞལ་ལག་བཞེས་དུས་མཚན་ལ་རང་ཤག་ཏུ་བཞུགས་དུས་རེད་མདོར་བསྡུས་ན། རང་ལ་ག་དུས་གསན་འདོད་བྱུང་བ་དེ་དུས་རང་གི་ཁ་པར་ནང་དུ། སྟོན་པའི་མཛད་རྣམ་དང་ཁོང་གི་གསུང་ཆོས་ཀྱི་སྐོར་ལ་ངས་གོ་སྒྲིག་ཞུས་པའི་སྒྲ་དེབ་རྣམས་གསན་རྒྱུའི་གོ་སྐབས་བྱུང་ན། ང་ཚོ་ཚང་མས་བདག་ཅག་གི་སྟོན་པ་དང་དེའི་བསྟན་པ་གཉིས་ཀ་ལ་ཆ་རྒྱུས་ཡག་པོ་ཞིག་ལོན་ནས་སེམས་ལ་མི་འགྱུར་བའི་དད་པ་བརྟན་པོ་ཐོབ་ཀྱི་རེད་ལ། ཐར་པའི་ས་བོན་མཆོག་ཏུ་གྱུར་པ་ཞིག་ཀྱང་རང་རྒྱུད་ལ་འཇོག་ཐུབ་ངེས་རེད་ཅེས་པའི་ཀུན་སློང་བཟང་པོས་བསྐུལ་ནས་སྒྲ་དེབ་ཀྱི་བརྒྱུད་ལམ་དེ་བཟོས་པ་ཞིག་ཡིན། དེ་ཡིན་དུས་བཀུར་འོས་གསན་མཁན་རྣམ་པ་ཚོས་ང་ཡི་ཆོས་སྒྲ་ཞེས་པའི་སྒྲ་དེབ་བརྒྱུད་ལམ་འདི་ལ་ཐུགས་སྣང་གནང་ཡག་མ་བརྗེད་པར Subscribe གནང་ནས་གཤམ་དུ་སྒྲ་དེབ་འདི་བཞིན་ལེ་ཚན་གྱི་རིམ་པའི་བསྟར་ཆགས་སུ་སྙན་སྒྲོན་ཞུས་པ་རྣམས་གོ་རིམ་བཞིན་དུ་གསན་ནས་གཞན་ལ་ཡང་བརྒྱུད་བསྐུར་གནང་རོགས་ཞུ་གི་ཡོད་ཐུགས་རྗེ་ཆེ།